དེ་ནས། དང་པོ། སྔར་ལས་ཉི་མ་ཉི་ཤུ་རྩ་ལྔ་ལས་མི་འདུག། ཉི་མ་ཉི་ཤུ་རྩ་ལྔ་ནང་ལ་བསྐྱེད་རིམ་དང་དེ་ནི་གཉིས་ཀ། ཐག་གུ་གུ་ཡོག་རེད་པ་ནི་དེ་དེ་དུས་དེ་ནི་ཞེ་དྲག་མང་པོ་ཡོང་ཡ་ཡང་མི་འདུག་ཨ་ནི་གོ་བ་དེ་གའི་ས་བཅད་མ་སྟོང་ཙམ། ས་བཅད་མ་སྟོང་ཙམ་དུ་ཞུ་བ་ཡིན་རྗེས་མ་ནང་དུས་ད་ནི་གང་བརྒྱད་བརྒྱད་མ་གཏོགས་འདི་འདྲའི་གི་སྟབས་བདེ་པོ་བྱས་པ་ཡིན་ན་ཨ་ནི། ལས་ལྷག་དུས་དེ་ནི་ཞེ་དྲག་ཕྱིན་པ་རེད། ཞེ་ད་ད་དེ

གསང་སྔགས་ཀྱི་བསྟན་པ་དང་བཅས་དེའི་ནང་ནས་གསང་སྔགས་བླ་མེད་ཀྱི། དེ་ནི་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་ཡང། ཨ་ནི་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་ཐོབ་ཡག་གི། ཨ་ནི། དམ་པའི་ཆོས་ཟབ་མོ་དེ་མཇལ་བའི་སྐབས་འདི་ལ། ཨ་དེ་ནི། དེ་ནི། དེ་ནས་བླ་མའི་མན་ངག་ཐོས་པ་འདི། ཨ་ནི་འཕྲོ་བརླག་ལ་མ་སོང་བར། ཨ་དེ་ནི་རབ། ཨ་ནི་རབ་བྱུང་ན་ཚེ་འདིར་སངས་རྒྱས་པ་བྱེད་ཐུབ་པ་ཅིག་དང། ཨ་ནི། ཐ་མ་མ་བྱུང་ན་ཚེ་འདིར་ལམ་གྱི་སྣ་ཟིན་པ་ཅིག། འཆི་ཁ་ལམ་སྣ་ཟིན་པ་ཅིག།

སློབ་དཔོན་དབྱིག་གཉེན་དེ་ནི། རྡོ་རྗེ་གཅོད་པ་དེ་ནི་ཞལ་འདོན་གནང། རྡོ་རྗེ་གཅོད་པ་ཞལ་འདོན་གནང་དུས་དང་ནི། ད་ནི་ལེའུ་ཐམས་ཅད་ལས་ལས་དུས་དེ་ནི་ཨང་གུ་དེ། དེ་ནི་ཕུད་པའི་སྟོབས་ཆ་ཚད་ཀ་དྲུག་གི་བ་སྟེ། ད་ནི་དེའི་རྟག་པ་རེ་ཞིག་དེ་ནི། སློབ་དཔོན་དབྱིག་གཉེན་གྱི་དེ་ནི་ཞལ་འདོན་དེ། ད་ནི་ཁོ་རང་གི་ཉན་ནས་བསྡད་པ་བཞིན་དང། ད་ནི་དེའི་སྐྱེ་བ་ཕྱི་མ་ལ། དེའི་བག་ཆགས་ཀྱི་དེ་ནི་ལྷོ་ཕྱོགས་ཀྱི། སིང་ག་ལ་གི་དེ་ནི་ཚོང་པ་གཅིག་གི་བུ་ལ་སྐྱེས་ཏེ། ད་ནི་སྐྱེས་མ་ཐག་ཏུ། དེ་ནི་ངའི་སློབ་དཔོན་དེ་ནི་ག་པར་བྱོན་པ་རེད་ཟེར་དེ་ནི།

བྱུང་བ་རེད། བ་དེ་ལྟར་འདིའི་བག་ཆགས་ཞིག་རེད་བ། དེ་ལྟར་ང་རང་ཚོ་སེམས་ལ་ཨ་ནི་བག་ཆགས་བཞག་ཡ་དེ་ཇི་ལྟར་གལ་ཆེན་པོ་འདུག། དེ་ལྟར་ང་ཚོ་དེ་ནི་སྤྱི་ཚོགས་སྒང་ལ་དེ་ནི་ཨ་ནི་སྤུ་གུ་ཁ་ཤས་ཡིན་ན། ཨ་ནི་ཆུང་ངུ་ནས་དེ་ནི་གཅིག་གིས་ཕྱག་འཚལ་ཡ་དེ་ཁ་འདོན་བྱས་ཡ་ལ་སོགས་པ་དེ་འདྲས་ཀྱི་བག་ཆགས་བཟང་པོ་ཡོད་བ། ཁ་ཤས་ཆུང་ངུ་སྒང་ནས་ཤིག་གཅིག་ལས་མེད་ན་བསད་ཡ་དང་ཕིང་གཅིག་ལས་མེད་ན་རྐུ་མ་རྐུ་ཡ་དང།

བློས་བཅོས་མ་གི་དོན་དག་རེད། བློས་གསར་དུ་བཅོས་ནས་ཨ་ནི་སྒོམ་པའི་རིམ་པ་དེ་རེད། དེ་ལྟར་གསར་དུ་བཅོས་ཏེ་སྒོམ་པའི་རིམ་པ་ཡིན་ཙང་ཨ་ནི་བསྐྱེད་པའི་རིམ་པ་ཨཱས་ལབ་པ་རེད། ཨཱ་བསྐྱེད་པའི་རིམ་པའི་དོན་གཏན་ལ་ཕབ་པ་འདི་གཉིས་མངོན་རྟོགས་ཀྱི་བྱ་བའི་དམ་ཚིག་དང་བཅས་པ་དང་མངོན་རྟོགས་དངོས་སོ། དོན་དེ་དང་པོ་ལ་ཨཱ་འདིའི་ནང་ལ་དོན་དེ་འདི་འདྲ་ཡོད་རེད། རྒྱག་སྲོལ་བྱུང་ན་བསྐྱེད་རྫོགས་ཀྱི་ཁྲིད་ངོ་མ་ཞུས་པ་ཡིན་ན་ཐོག་མ་དེ་ནི་གང་གིས་སྒོམ་པའི་རྟེན། གང་དུ་སྒོམ་པའི་གནས།

དེ་ནས། ཨ་ནི་ཆུ་སྒྲ་དང་ཨ་ནི་ཁྱིའི་སྒྲ་ལ་སོགས་པ་དེ་འདྲས་ཀྱི་ཨ་ནི་མི་མང་པོ་ཕར་འགྲོ་ཚུར་འགྲོ་བྱེད་ས་དང། ཨ་དེ་དེ་འདྲས་ཀྱི་ཨ་ནི། སྒྲ་མང་པོ་གོ་ཡ་མེད་པ། ད་དེ་སྒོམ་རྒྱག་འགོ་ཚུགས་ནས་ཨ་མཆོག་ནང་ལ་སྒྲ་མ་སྒྲ་མང་པོ་གོ་བ་ཡིན་ན། དེ་ནི་དེ་སྒོམ་དེ་གནད་ལ་འགྲོ་གི་མ་རེད་པ། དེ་ཡིན་དུས་ཨ་ནི། ཉི་མའི་གུང་ལ་དེ་འདྲའི་མི་ཕར་འགྲོ་ཚུར་འགྲོ་བྱེད་མཁན་མང་པོ་ཡོད་པ་དང་ད་ལྟ་མཚན་མོ་དེ་འདྲའི་ཆུ་དང་ད་ནི་ཁྱི་ཡི་སྒྲ་ལ་སོགས་པ་དེ་འདྲའི་ཡོད་པ་དེ་འདྲའི་ཡིན་ཚེ་ཡག་པོ་ཡོང་མ་འགྲོ། དེ་ནི་གཅན་གཟན་དང། ད་མི་རྒོད་ལ་སོགས་པ་དེ་འདྲས་ཀྱི་གནོད་བྱེད་མཁན་དེ་འདྲས་མེད་པ། ད་ལྟ་རྐུན་མ་ལ་སོགས་པ་དེ་འདྲས་ཀྱི་ཉེན་ཁ་མེད་པ་དེ་འདྲས་ཅིག་དགོས་རེད། ད་དེ་ནི་ད་ནི་གནས་དེ་ལ་དེ་ནི་སླེབས་པ་ཙམ་གྱིས་དེ་ནི་ག་རེ་བྱེད་དགོས་བས་ད་ནི།

འདི་ཟེར་ཡོང་བ་དང། དེའི་རྩ་བའི་བླ་མ་ཐུག་དང་ཐུག་ཡིན་ན་ཆོས་འབྲེལ་ཐོབ་པའི་བླ་མ་གང་ག་ཨ་ནི་མཚན་འོག་ལ་འཛུད་དགོས་པར་བར། དེ་མ་ཡིན་པར་གི་ཨ་ནི་སོ་སོར་ཐུག་དགོས་ཡ། ཡོད་ན་ཡང་མེད་ན་ཏན་ཏན་མེད་པ། གཅིག་བྱས་ན་ཕལ་ཆེར་ཐུག་དགོས་ཡོང་གི་རེད་གཅིག་བྱས་ན་ཐུག་དགོས་ཡོང་གི་མ་རེད་ད་དེ་འདྲའི་ཏན་ཏན་མེད་པ་དེ་འདྲས་ཀྱི་མི་དེ་འདྲས་ཨ་གྲངས་ཀ་ཁ་ཤས་ཤིག་བྱས་ན་ལ་སྤྲུལ་སོང། ད་བྱས་ནས་ཐུག་མ་དགོས་པ་ཡིན་ན་མ་དགོས་པ་དང་མ་བྱས། ད་སྐབས་གང་འདྲ་བ་འདི་ཨ་ནི། སོ་སོ་དེའི་མངལ་ལ་མཚམས་ལ་མ་སྦྲེལ་གོང་ལ།